ད་ལྟ་རང་གནས་ཚུལ་ཐོན་གསལ་ལ་གཞིགས་པ་ཡིན་ན་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་ལ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་གྱི་ཁྲིམས་འཆར་ཞེས་པ་དེ་གཏན་འབེབས་གནང་ཡོད་པའི་གནས་ཚུལ་ཐོན་འདུག་དེའི་སྐོར་ལ་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་སྐུ་ངོ་དངོས་གྲུབ་ཚེ་རིང་ལགས་ལ་བཀའ་འདྲི་ཁག་ཅིག་ཞུ་གི་ཡིན་སྐུ་ངོ་དངོས་གྲུབ་ཚེ་རིང་ལགས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས། སྐུ་ངོ་ད་ད་ལྟ་རང་གནས་ཚུལ་ཐོན་གསལ་ལ་གཞིགས་པ་ཡིན་ན་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་ཞེས་པ་དེ་གྲོས་ཚོགས་འོག་མའི་ནང་ལ་མང་མོས་ཆེན་པོའི་ཐོག་ནས་མང་མོས་ཚད་མཐོ་པོའི་ཐོག་ནས་གཏན་འབེབས་གནང་ཡོད་པའི་གནས་ཚུལ་ཞིག་ཐོན་ཡོང་གི་འདུག་དེའི་སྐོར་ལ་ངོ་སྤྲོད་ཅིག་གནང་དང་གནས་ཚུལ་དེ་དངོས་འབྲེལ་ཆགས་ཀྱི་ཡོད་རེད། ལགས་རེད་ལགས་རེད་རིན་རིན་ཆེན་ལགས་དཔེ་ད་རེས་གཏམ་བཟང་འདྲ་པོ་ཅིག་ཆགས་སོང་ཨ། བྱེད་དུས་ང་དང་ང་ཚོའི་ལས་བྱེད་ཁ་ཤས་ཅིག་ད་ལྟ་གྲོས་ཚོགས་རང་ནང་ལ་ཡ་ད་ལྟ་དེ་ཁྲིམས་འཆར་དེ་གཏན་འབེབས་བྱེད་པའི་སྐབས་ལ་ཡ་བཅར་ཡིན་པ། བྱེད་དུས་ད་རང་དེ་གཏན་འབེབས་སྤྱི་མོས་ཐོག་བྱུང་སོང་ག་ཚོད་ན་ད་དེ་ལ་ཡ་ཁོ་ཚོ་ཅིག་ངོ་རྒོལ་དགག་བྱ་བྱེད་མཁན་དེ་འདྲ་ཅིག་བྱུང་མ་སོང་ཨ། བྱས་ཙང་བ་དེ་འདྲས་ཀྱི་ཆ་ནས་སྤྱི་མོས་རང་ཆགས་སོང་བསམ་བསམ་འདྲ་པོ་བྱུང། དཔེ་རང་ཡག་པོ་བྱུང་སོང་ལགས་འོང། ལགས་འོང་ཨ་ད་སྐུ་ངོ་ཨ་ད་ཁྲིམས་འཆར་འདིའི་ཐད་ལ་གྲོས་ཚོགས་འོག་མའི་ནང་ལ་བགྲོ་གླེང་བྱེད་པའི་སྐབས་སུ་གྲོས་ཚོགས་འོག་མའི་ཚོགས་གཙོ་ལྕམ་ནན་སི་པི་ལོ་སི་དང་ཁྲིམས་འཆར་དེ་ཐོག་མར་ངོ་སྤྲོད་བྱེད་མཁན་གྲོས་ཚོགས་ཀྱི་འཐུས་མི་ཇིམ་མེག་གོ་ཝན་ལ་སོགས་པའི་གྲོས་ཚོགས་ཀྱི་འཐུས་མི་མང་པོ་ཅིག་གིས་ཁྲིམས་འཆར་དེ་ལ་རྒྱབ་སྐྱོར་གྱི

Senator Rubio། Marco Rubio། དང Ben Cardin གཉིས་ཀྱིས་ཏེ། ཡང་དེ་ལས་འབད་ནས་ཆབ་སྲིད་ཚོགས་པ་གཉིས་ཀའི་གི་གྲོས་ཚོགས་གོང་མའི་གི་འཐུས་མི་གི་ད་ལྟ་རྒྱབ་སྐྱོར་ཤུགས་ཆེན་པོ་ཐོབ་བསྡད་ཡོད་རེད། བྱས་ཙང་དེ་ནས་ད་ལྟ་གྲོས་ཚོགས་གོང་མའི་ཐོག་ནས་དེ་ཐག་གཅོད་དང་གཏན་འབེབས་བྱུང་ཚར་བའི་རྗེས་ལ་ཡང་ཨ་ནི་སྲིད་འཛིན་གི་ཕྱག་རྟགས་གནང་དགོས་འདུག་བ།

ལགས་རེད་ལགས། ད་རིན་ཆེན་ལགས། ད་ལྟ་དེ་གཙོ་བོ་དེ་ཉིས་སྟོང་གཉིས་གི་ལོ་ལ་ཡང་བོད་དོན་གྱི་སྲིད་བྱུས་ཅིག་གཏན་འབེབས་གནང་ཡོད་རེད། དེའི་ནང་གི་གནད་དོན་ཁག་ཅིག་རང་འཇགས་ཡོད་པའི་སྒང་ལ་ཡང་ཁག་ཅིག་ལ་བརྗོད་བྱ་ནན་རུ་བཏང་ཡོད་རེད། དེ་ནས་གསར་པ་དེ་ལ་ཡང་གསར་འཇུག་བྱས་པ་དེ་ལ་ད་སྐུ་མདུན་གྱི་སྐུའི་ཡང་སྲིད་ཨ་ནེ་ངོས་འཛིན་བྱེད་ཡ་དེ་ཆོས་དད་རང་དབང་དང་འབྲེལ་བའི་ཡིན་དུས་བོད་པ་རང་གི་འགན་རེད་བོད་པ་གི་ཨ་ནི་ལས་དོན་མ་སོང་བྱེད་དགོས་ཅིག་རེད་གསུང་ཡས་དང་ཨ་བོད་གི་ད་ལྟ་ཁོར་ཡུག་གི་སྐོར་ལ་ཡ་ཨ་ནི་ཤུགས་ཆེན་པོ་ཡོད་རེད་ད་ག་ནང་བཞིན་གི་རྒྱལ་བ་རིན་པོ་ཆེ་གི་ང་ཚོ་ད་ལྟ་བཙན་བྱོལ་བོད་མི་གི་ད་ཅིག་འཛིན་སྐྱོང་གི་ལམ་ལུགས་དེ་དམངས་གཙོའི་ལམ་སྲོལ་ཐོག་ལ་ཡ་སྣེ་ཁྲིད་གནང་པའི་དེའི་དམངས་གཙོའི་སྒྲིག་འཛུགས་སྐོར་ལ་ཡང་ཡོད་རེད་ཨ་ནི་འགྲོ་གྲོན་དང་ཨ་ད་རོགས་སྐྱོར་བྱེད་ཕྱོགས་ཀྱི་ཐོག་ལ་ཡང་ཁྲིམས་ཡིག་ནང་ལ་གསལ་གྱི་ཡོད་རེད་བྱེད་དུས་ཤུགས་ཆེ་གྲུབ་ད་དོན་དུ་རེད་ཞེས་ཀྱི་ཞུ་ཡ་ཡིན། བྱང་ཨ་མེ་རི་ཀའི་སྐུ་ཚབ་སྐུ་ངོ་དངོས་གྲུབ་ཚེ་རིང་ལགས་ཀྱིས་ཨ་མེ་རི་ཀའི་གྲོས་ཚོགས་འོག་མའི་ནང་ལ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་གཏན་འབེབས་གནང་བའི་ཐད་ལ་ངོ་སྤྲོད་ཞིབ་ཚགས་པོ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ཐུགས་རྗེ་གནང་རིན་ཆེན་ལགས།